བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne Marie Blondeau དང Katia Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་སྟེ་ཐང་ཐད་ཀྱི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་གྱི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མེད་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་བསྐྱོན་པས་ཀྱི་ནང་དོན་ཐོག་ནས་ཡ་ད་ལྟ་འདི་བོད་དོན་དྲི་བརྒྱ་ཞེས་པའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་རྗེས་ལ་ཡ་བོད་ནང་ལ་ཡ་མང་ཚོགས་ཀྱི་ཤེས་རྟོགས་ཡོད་པས་ཀྱི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལོར་ལ་ཡ་བོད་མི་ཚོས་ཀྱི་རྒྱ་ནག་དབང་འཛིན་པ་ལ་ཡང་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་སྐོར་ལ་ཡང་གནད་དོན་གླེང་བ་དང་འདིའི་ཐོག་ནས་ཡང་རྒྱུ་རྐྱེན་གང་ལ་བརྟེན་ནས་བོད་མི་ཚོས་ཀྱིས་རྒྱ་ནག་ལ་ངོ་རྒོལ་བྱེད་པ་དང་དེ་དང་ཕྱོགས་མཚུངས་བོད་མི་ཚོས་ཀྱི་རྔམ་སྟོན་ཁྲོམ་སྐོར་ལས་འགུལ་ནང་ལ་ཡང་རྒྱ་ནག་གི་བརྗོད་པས་ཀྱིས་གོང་ས་མཆོག་གིས་ཤུགས་རྐྱེན་ཡོད་མེད་སྐོར་ལ་ཡང་ང་ཚོས་གླེང་མོལ་ཞུས་པ་རེད་དེ་རིང་གི་ལེ་ཚན་འདི་ལ་ཡིན་ན་བཀའ་མོལ་ཞུ་བཞིན་པས་ཀྱིས་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་བྱུང་བའི་ཟིང་ཆ་དེ་ཚོའི་ནང་ལ་ཡང་རྒྱ་ནག་གི་ཉེན་རྟོག་པས་གང་བྱུང་མི་འཛིན་བཟུང་བྱས་པ་དང་ཉེས་རྡུང་བཏང་བ། དེ་མིན་གནས་ཚུལ་དེ་ཚོ་བརྟེན་ནས་མི་ཉུང་ཤས་ཅིག་རྒྱ་ནག་གི་ཉེན་རྟོག་པས་བསད་པའི་གནས་ཚུལ་དེ་བྱུང་བ་དེ་འདྲའི་སྐོར་ལ་ཡང་རྒྱ་ནག་གིས་བརྗོད་པ་དང་དེའི་ཐོག་ལ་ཡང་གནད་དོན་དངོས་སུ་ག་རེ་བྱུང་མེད་སྐོར་ལ་ཡང་གནད་དོན་དཔྱད་ཞིབ་པ་གིས་ཉམས་ཞིབ་གནང་གིས་གནས་ཚུལ་གླེང་མོལ་ཞུ་གི་ཡིན་ཐོག་མ་དེ་ལ་ཡང་ད་བདེ་ཆེན་ལགས་ད་ལྟ་ང་ཚོ་གོང་དུ་བཀའ་མོལ་ཞུས་པ་གཞིར་བཟུང་རེད། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་རྗེས་ལ་ཡང་བོད་ཕྱི་ཕྱོགས་སུ་དངོས་སུ་ཤེས་རྟོགས་བྱུང་བའི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལོར་ལ་བྱུང་བའི་བོད་མི་ཚོས་ཀྱི་རྒྱ་ནག་དབང་འཛིན་པ་ལ་ངོ་རྒོལ་ལས་འགུལ་བྱས་པའི་དེའི་སྐོར་ལ་ཡང་ད་ང་ཚོས་གླེང་མོལ་ཞུས་པ་རེད་དེ་རིང་གི་ང་ཚོ་གནད་དོན་འདི་ཐོག་ལ་ཡང་བོད་ནང་བྱུང་བའི་བོད་མི་ཚོའི་ཐོག་ལ་ཡང་ཞོད་འཇགས་གཏོང་ཡག་རེད་ཉེས་རྡུང་གཏོང་ཡག་རེད་དེ་མིན་མི་བསད་པའི་དོན་རྐྱེན་དེ་བྱུང་ཡོད་རེད་ཅེས་བཤད་ཀྱི་ཡོད་དེ་ཐོག་ལ་ཡང་རྒྱ་ནག་ཁོང་ཚོ་ག་རེ་བརྗོད་ཀྱི་འདུག་ལོ། ད་ལྟ་གོང་ལ་ནང་ལགས་ཀྱིས་གསུངས་པ་བཞིན་རེད་མི་ཁ་ཤས་ཤིག་ལྷ་སའི་ཟིང་ཆ་ཞོད་འཇགས་སུ་གཏོང་སྐབས་ཉེན་རྟོག་པས་མི་གང་བྱུང་འཛིན་བཟུང་བྱས་པ་དང་ཉེས་རྡུང་བཏང་བ་མ་ཟད་ད་དུང་མི་ཉུང་ཤས་བསད་ཡོད་རེད་བཤད་ཡོད་རེད་དོན་དངོས་དེ་ག་འདྲ་ཡིན་མིན་དེའི་ཐོག་ལ་ལན་འདེབས་ཁོ་རང་ཚོས་ག་རེ་བཤད་ཡོད་རེད་ཟེར་ན། ཨ་ནི་ཟིང་ཆའི་དུས་སྐབས་ཨ་ཟིང་ཟིང་སྐབས་ལ་ཡིན་ན་མི་ཁ་ཤས་ནོར་བྱས་འཛིན་བཟུང་བྱས་པ་བདེན་པ་རེད་ཡིན་ནའི་ཁོང་ཚོ་ནག་ཉེས་མེད་པ་གསལ་པོ་ཆགས་མ་ཐག་གློད་བཀྲོལ་བཏང་ཡོད་རེད་འཛིན་བཟུང་བྱས་པའི་ངོ་རྒོལ་བ་ཁ་ཤས་ཅིག་ལ་ཡིན་ན་འདྲི་རྩད་བྱས་པའི་སྐབས་ལ་ཡིན་ན་ཁོང་ཚོས་སོ་སོའི་ནག་ཉེས་ཨ་ནི་ཁས་ལེན་བྱས་ཡོད་རེད་དེ་མེད་ན་ཨ་ནི་ཁོང་ཚོ་ནག་ཉེས་ཨ་ནི་ཚབས་ཆེན་མེད་པར་བརྟེན་ནས་གློད་བཀྲོལ་བཏང་ཡོད་ཨ་ནི་རྡུང་གཅོག་འཕྲོག་སོགས་ལ་འགོ་ཁྲིད་ནས་ཟིང་ཆ་སློང་མཁན་གཏེ་པོ་ཁ་ཤས་འཛིན་བཟུང་བྱས་ཡོད་ཅེས་ཨ་ཁོ་རང་འདུག་བཤད་བཞག།
ད་ལྟའི་ཅིག་ཟིང་ཆ་ནང་ལ་ཡ་རྒྱ་ནག་གི་ཉེན་རྟོག་པས་ཀྱི་མེ་མདའ་བརྒྱབ་སྟེ་བསད་པ་དེ་ཚོ་གནས་ཚུལ་འདིའི་སྐོར་ལ་ཡ་རྒྱ་ནག་ག་རེ་བཤད་འདུག་ལོ།
ཁོང་ཚོས་ཨ་ནེ་མི་བསད་པ་ཚོར་བཤད་བཞག་ན་ཉེན་རྟོག་པ་ཚོས་མེ་མདའ་བརྒྱབ་མ་ཆོག་པའི་བཀའ་བཏང་ཡོད་ཟེར་ཡིན་ནའི་ཨ་ནེ་ཁོང་ཚོ་མང་པོ་ཞིག་ཉེན་ཁའི་གནས་སུ་གྱར་བར་བལྟས་ནས་ཡིན་ན་རང་ཉིད་སྲུང་སྐྱབས་བྱེད་ཆེད་དུ་ཨ་ནེ་མེ་མདའ་རྒྱག་དགོས་བྱུང་ཡོད་རེད་ཅེས་ཨ་ནེ་རྒྱ་ནག་གིས་ཨ་ནེ་དེ་འདྲ་གིས་དེ་འདྲ་བཤད་བཞག་ན།

གཞུས་པའི་རྡོ་ཕོག་ཅིང་ཤི་བ་དེ་ལྟ་སྟེ་ཆུ་བསལ་བའི་ནང་ནས་ཤི་སྟེ་ཡང་ཁོ་རང་དུ་རྒྱ་མི་བསད་པ་མེད་པ་ཏོག་ཅིག་ད་བོད་པས་རྡོ་གཞུས་བྱས་བསད་པ་རེད་ཅེས་ཀྱང་ཁོང་ཚོས་དེ་འདྲ་བཤད་བཞག།
གོང་དུ་ང་རང་ཚོ་གིས་རྒྱ་ནག་གིས་བརྗོད་པ་འདི་གསུངས་པ་རེད་དེའི་ཐོག་ལ་ཡང་རྒྱ་ནག་ཁོ་རང་ཚོ་གི་ནམ་རྒྱུན་དང་མ་འདྲ་བའི་ནོར་འཁྲུལ་ཐོན་ནས་འཛིན་བཟུང་བྱས་པར་བཤད་བྱ་འདི་སྐོར་ལ་ཡང་བོད་ཀྱི་གནད་དོན་དཔྱད་ཞིབ་པ་ཁོ་རང་གིས་ག་རེ་གསུངས་འདུག་ལོ། དེའི་ཐོག་ལ་ཡིན་ན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ནང་ལ་ཡོད་པའི་ཀོ་ལོམ་པི་ཡའི་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་དང་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་ཨ་རོ་པེ་བོ་ནེ་ཊི་ཁོ་རང་གི་གསུང་ཡ་བྱས་པ་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་ཨ་ནི་རྒྱ་ནག་གཞུང་གིས་ཡིན་ན་བོད་པ་ངོ་རྒོལ་བ་ནོར་ཏེ་འཛིན་བཟུང་བྱས་པར་ཁས་ལེན་བྱས་པ་དེ་སྔར་བྱུང་མྱོང་མེད་པ་ཅིག་རེད། ཡིན་ནའི་ཨ་ནི་བཀག་ཉར་བྱས་པའི་བོད་པ་ཁོ་རང་ཚོར་ཡིན་ན་རྒྱ་ནག་གཞུང་གིས་ཐད་ཀར་ཁས་ལེན་བྱས་ཡོད་ས་མ་རེད། བོད་ནང་ལ་ཡིན་ན་ངོ་རྒོལ་སྐབས་འཛིན་བཟུང་བྱས་པ་ཚོ་གཙོ་བོ་དྲག་སྤྱོད་དང་གཏོར་བཅོམ་བྱེད་མཁན་ཚོ་ངོ་རྟགས་ཆོད་ཆེད་ཡིན་ཞེས་ཅེས་ཨ་ནི་ཡང་བཤད་ཚུལ་དེ་འདྲ་ཅིག་ཁོང་ཚོ་རྒྱ་མི་ཚོས་བཤད་ཡོད་རེད། བྱས་ཙང་ཁུངས་སྐྱེལ་བྱེད་པའི་ཨ་ནི་དཔང་རྟགས་ཡང་ཆ་ཚང་བ་གཅིག་བསྐྱལ་ཡོག་མ་རེད་ཟེར་ཅེས་རོ་བེ་ཏི་པོ་ནོ་ཁོ་རང་གིས་འདི་འདྲ་གསུངས་བཞག། ད་ལྟ་གོང་དུ་རྒྱ་ནག་གིས་བོད་མི་ཚོ་ལ་ཡང་ཉེས་རྡུང་བཏང་བ་འདི་བོད་མི་ཚོས་ཀྱིས་དྲག་སྤྱོད་དང་དེ་མིན་གཅིག་གི་མཁར་དབང་ལ་གཅིག་གནོད་སྐྱོན་བཏང་བའི་ཐོག་ནས་ཁོང་ཚོ་འཛིན་བཟུང་བྱས་པ་རེད་འདི་འདྲ་བཤད་བཞག་ད་ཡིན་པས་ན་ཀྱི་གནད་དོན་དཔྱད་ཞིབ་པ་རོ་བེ་ཏི་པོ་ནོ་ཁོ་རང་གསུངས་པ་བྱས་པས་ན་ཡང་གནད་དོན་དེ་ཚོ་ནང་ལ་ཡང་བོད་མི་ཐེ་གཏོགས་ཡོད་བོད་མི་སུམ་སྟོང་ཙམ་ཅིག་ད་རྒྱ་ནག་གིས་འཛིན་བཟུང་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནས་བརྒྱད་ཅུ་གྱ་དགུ་བར་ལ་ཡང་ཕལ་ཆེར་འདི་ནང་ནས་ཡང་བོད་པ་བརྒྱ་ལྷག་ཙམ་གཅིག་རྒྱ་གར་ནང་ལ་ཡང། བྲོས་བྱོལ་འགྲོ་དགོས་བྱུང་བ་དང་དེའི་རྗེས་ལ་ཡང་སྣེ་ཁྲིད་བྱེད་པའི་སྐབས་ལ་ཡང་གནད་དོན་དེ་ཚོ་སྤྱི་བཏང་གིས་ངོ་མ་ཁོ་ག་རེ་བཤད་འདུག་ལོ། གནད་དོན་དཔྱད་ཞིབ་པ་རོ་པེར་སྦུ་རན་ཏིར་ཁོ་རང་གིས་གསུང་བྱས་པ་ཡིན་ན་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བདུན་དང་གྱ་བརྒྱད་གྱ་དགུ་ལོར་ངོ་རྒོལ་ནང་མཉམ་ཞུགས་བྱས་པ་དང་ཡང་ན་རྒྱ་ནག་གཞུང་དང་བསམ་ཚུལ་མི་མཐུན་བྱུང་སྟེ་ནི་ཨ་ནི་བོད་པ་སུམ་སྟོང་ཙམ་བཀག་ཉར་བྱས་པའི་ནང་ནས་བརྒྱ་ཕྲག་ཁ་ཤས་ཅིག་ཨ་གློད་བཀྲོལ་ཐོབ་པའི་རྗེས་ལ་རྒྱ་གར་ལ་བྲོས་བྱོལ་སླེབས་ཡོད་རེད། ཨ་ནི་ཁོང་ཚོ་ཨ་ནི་བཅར་འདྲི་བྱེད་པའི་སྐབས་ལ་ཡིན་ན་ཁོང་ཚོ་ཧ་ལམ་མི་གཅིག་གིས་ཡིན་ནའི་རྒྱ་ནག་གཞུང་གིས་ཁོང་ཚོ་བཙོན་པ་གཞན་དག་ལ་དྲག་སྤྱོད་སྤེལ་བ་ནང་བཞིན་རེད་ཡང་ན་རྒྱུ་དངོས་ལ་གཏོར་བཤིག་བྱས་པར་ཉེས་འཛུགས་བྱས་པ་བྱེད་རྒྱུ་ཕར་བཞག་བྱས་དེའི་སྐོར་ལ་འདྲི་ཞིབ་ཙམ་བྱས་མ་བྱུང་དེ་ལས་ལྡོག་སྟེ་ད་ཁོང་ཚོར་འདྲི་ཞིབ་བྱས་པའི་ནང་དོན་ཚང་མ་ཁོང་ཚོར་ག་རེ་ལབ་པ་རེད་ཟེར་ན་ཨ་ནི་བོད་རང་བཙན་བརྩོན་ལེན་བྱེད་མཁན་དང་ཨ་ནི ྋགོང་ས ྋསྐྱབས་མགོན་ཆེན་པོར་ཨ་ནི་རྒྱབ་སྐྱོར་བྱས་ཡོད་རེད་ཟེར་བྱས་བྱས་དེ་འདྲའི་ཉེས་འཛུགས་རེད་བྱས་བྱས་ཁོང་ཚོར་གཏུགས་བཤད་པའི་སྐོར་དེ་བཤད་བཞག། ད་དེ་འདྲ་ཅིག་ཡིན་པས་ན་བོད་ནང་ལ་ཡོད་པའི་རྒྱ་མི་སྤྱི་བདེ་མི་སྣས་ཁོང་ཚོ་དམིགས་ཡུལ་ག་རེར་གཟིགས་མིན་ནོ་ལོ། རྒྱ་མི་ཨ་ནི་སྤྱི་བདེ་མི་སྣའི་དམིགས་ཡུལ་གཙོ་བོ་དེ་ག་རེ་ཟེར་ན་ངོ་རྒོལ་དེ་ཚོའི་ཨ་ཆབ་སྲིད་ཀྱི་འགོ་ཁྲིད་སུ་ཡིན་པ་ཨ་ནི་ངོ་རྟགས་ཆོད་དེ་ཁོང་ཚོའི་རྗེས་སུ་འབྲང་མཁན་ལ་ཨ་ནི་ཉེས་རྡུང་དང་མནར་གཅོད་བཏང་ནས་སྡིགས་ར་སྐུལ་ཡ་དེ་འདྲ་ཅིག་རེད་ཟེར་ད་ཁོང་ཚོ་གང་ལྟར་ཆབ་སྲིད་ཀྱི་འགོ་ཁྲིད་མཁན་གཙོ་བོ་སུ་ཡིན་མིན་ད་ག་ནང་ཆེ་ཁོང་ཚོ་ཉེས་རྡུང་བཏང་ཡ་དང་མནར་གཅོད་བཏང་ཡ་ཨ་ནི་ཁོང་ཚོ་དཔེ་ཞེད་སྣང་སྐུལ་ཡ་དམིགས་ཡུལ་གཙོ་བོ་དེ་རེད་ཟེར་ད་ཁོ་རང་དེ་འདྲ་ངོས་འཛིན་གནང་བཞག།
གོང་དུ་གནད་དོན་དཔྱད་ཞིབ་པ་ཁོ་རང་གིས་ད་ལྟ་ཅིག་བོད་ནང་ལ་ཡང་རྒྱ་མི་གིས་ཉེས་རྡུང་བཏང་བ་དེ་ཚོ་བོད་མི་རྣམས་དྲག་སྤྱོད་དང་དེ་མིན་གྱི་མཁར་དབང་ལ་གནོད་སྐྱོན་བཏང་བ་དེ་དང་འབྲེལ་བ་མེད་པ་རེད། ལྟེ་བ་དེ་ག་རེ་རེད་ཟེར་ན་བོད་མི་ཚོས་ཀྱིས་བོད་རང་བཙན་ལ་རྒྱབ་སྐྱོར་དང་གོང་ས་མཆོག་ལ་བརྩི་བཀུར་ཞུ་བ་འདི་ཐོག་ནས་ཡང་རྒྱ་མི་སྤྱི་བདེ་མི་སྣས་བོད་མི་ཚོ་ལ་ཉེས་རྡུང་བཏང་བ་རེད་ད་ལྟ་ཁྱེད་རང་གསུངས་པ་རེད་འདི་ཐོག་ལ་ཡང་ད་ལྟ་གནད་དོན་དཔྱད་ཞིབ་པ་རོ་བྷེ་བྷ་ན་ཁོ་རང་གིས་དཔང་རྟགས་དེ་ག་རེ་བསྟན་འདུག་ལོ།
དེའི་ཐོག་ལ་ནི་ཞིབ་འཇུག་པས་ཁྲིམས་ཁང་གི་ཡིག་ཆ་ནི་དཔང་རྟགས་སྟོན་ཡ་ར་སྤྲོད་བྱས་ག་རེ་ཡོད་རེད་ཟེར་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནས་དགུ་བཅུ་གོ་གཅིག་བར་གྱི་དུས་ཚོད་འདིའི་ནང་ལ་ཡིན་ན་ངམ་སྟོན་ཁྲོམ་སྐོར་ནང་མཉམ་ཞུགས་བྱས་པར་བརྟེན་བྱས་ཡིན་ན་མི་བརྒྱ་དང་བདུན་ཅུ་དོན་དགུ་ཙམ་ཁྲིམས་ཁང་ནས་ཁྲིམས་ཆད་བཏང་རྗེས་ནི་ཡོངས་བསྒྲགས་བྱས་པའི་ནང་ལ་ཡིན་ན་ནི་བོད་པ་ཉིས་སྟོང་ལྷག་ཙམ་འདྲི་རྩད་དང་ཞིབ་དཔྱོད་མ་བྱས་པར་བཀག་ཉར་བྱས་ཡོད། དེ་འདྲ་གསུངས་བཞག་བྱས་ཙང་ཨ་ནི་མི་བཅུ་དྲུག་ལ་མ་གཏོགས་ཁྲིམས་འགལ་གྱི་བྱ་སྤྱོད་རེད་དྲག་སྤྱོད་སྤེལ་ཡོད་པའི་ཉེས་མིང་འོག་བཙོན་འཇུག་བྱས་མེད་པ་ཨ་ནི་ཤེས་རྟོགས་བྱུང་ཡོད་རེད། དེར་བརྟེན་དྲག་སྤྱོད་སྤེལ་བར་ཉེས་འཛུགས་བྱས་པའི་བོད་པ་དྲུག་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ཟླ་བ་གསུམ་པའི་ནང་ལ་རྒྱལ་ནང་ལ་ཕྱིན་པའི་རྟགས་གནས་ཚུལ་དེ་འདྲས་དང་ཉེན་རྟོག་མི་སྣ་ཡོན་སི་ཧྲང་བསད་དེ་ཨ་ནི་བསད་ཡོད་རེད་ཅེས་བྱས་རྟགས་ཉེན་རྟོག་མི་སྣ་ཅིག་དང་བོད་པས་བསད་རེད་ཟེར་རྒྱ་མི་དེ་འདྲས་ཀྱི་བརྒྱུད་ཚུར་རེབ་བྱས་ཡོད་རྟགས།

བོད་ནང་ལ་ཡོད་པའི་ཁྲིམས་ཁང་ཚོས་ཀྱིས་བོད་མི་ཚོས་ཀྱིས་དྲག་སྤྱོད་ཀྱི་ནག་ཉེས་ལས་གཅིག་ཆབ་སྲིད་ཀྱི་ལྟ་བའི་ཐོག་ནས་ཡང་ལས་འགུལ་སྤེལ་བ་འདི་ཐོག་ལ་ཡང་ཁོང་ཚོས་ནག་ཉེས་ཆེ་གཅིག་ངོས་འཛིན་བྱེད་ཀྱི་ཡོད་པ་རེད་དེ་འདྲ་བཤད་བཞག་དེ་འདྲ་སོང་ཙང་བོད་མི་ག་ཚོད་ཅིག་ཅིག་ད་གང་བྱས་ཆབ་སྲིད་གནད་དོན་ཐོག་ནས་ཡང་ཁོང་ཚོ་ལ་ཉེས་འཛུགས་བྱས་འདུག་ལོ། གནད་དོན་དེའི་ཐོག་ལ་ཨ་ནེ་རོ་བེད་བོ་ནེར་ཁོ་རང་གསུང་ཡ་བྱས་པ་ཡིན་ན་རྒྱ་ནག་ཁྲིམས་ཁང་ནང་ལ་འདྲི་ཞིབ་བྱས་པའི་སྐབས་ལ་ཨ་ནེ་ཉེས་འཛུགས་བྱས་པའི་བརྒྱ་ཆ་དགུ་བཅུ་གོ་གཉིས་དེ་ཚོ་ཡིན་ན་ཞི་བའི་ཐོག་ནས་ཆབ་སྲིད་ལས་འགུལ་སྤེལ་བའི་ཉེས་མིང་འོག་ལ་ཁྲིམས་ཐག་བཅད་ཡོད་རེད་གང་ཡིན་ཟེར་ན་ཁོང་ཚོས་ཨ་ནེ་བོད་རང་བཙན་གྱི་སྐད་འབོད་བརྒྱབ་ཡས་རེད་ཁོང་ཚོ་ཧ་ལམ་ཡོངས་སུ་རྫོགས་པ་ཨ་ནི་གསར་བརྗེ་ངོ་རྒོལ་གྱི་སྐད་འབོད་རྒྱབ་ཡས་འབྱར་ཡིག་སྦྱར་ཡས་དེ་བཞིན་ཐབས་ལམ་གཞན་བརྒྱུད་བྱས་ཡིན་ན་འབྱོར་མེད་གྲལ་རིམ་དང་སྤྱི་ཚོགས་རིང་ལུགས་སྲིད་དབང་སྒེར་འཛིན་ལམ་ལུགས་ཨ་ནི་མགོ་རྟིང་སློག་ཐབས་བྱས་པའི་ཉེས་འཛུགས་འདྲ་པོ་དེ་འདྲས་བྱས་ཡོད་རེད་ཅེས་བྱས་ཁོ་རང་འདིས་གསུངས་བཞག། ད་ལྟ་བོད་ནང་གི་རྒྱ་མིའི་ཁྲིམས་ཁང་ནང་གི་གྱོད་ཞིབ་ནང་ལ་ཡང་བལྟས་པ་ཡིན་ན་གནད་དོན་འདི་ནང་ཡང་གསལ་སྟོན་ག་རེ་བྱུང་འདུག་ལོ།
བྱས་ཙང་གནད་དོན་འདི་ཚོའི་ཐོག་ལ་ཡིན་ན་ནི་རོ་པེར་བྷེ་ནོས་ཁོ་རང་གསུང་ཡས་བྱས་པ་ཡིན་ན་དཔེར་ན་ཁྲིམས་ཁང་ནས་ཐག་གཅོད་བྱས་པའི་གྱོད་དོན་ཁ་ཤས་ནང་ལ་ཡིན་ན་བོད་པ་ཚོས་གནད་དོན་དེ་ལས་ཚབས་ཆེ་བ་ཅིག་ལ་ནི་རྒྱ་གར་གྱི་བཙན་བྱོལ་བོད་པས་ཁོང་ཚོར་ཡིག་ཆ་ཚུར་བསྐུར་ཡས་རེད་ཡང་ན་ཁོང་ཚོས་ཕར་བཙན་བྱོལ་ཡོད་པའི་བོད་པ་ཚོར་ཡིག་ཆ་བསྐུར་ཡས་བྱས་བྱས་ནི་ངམ་སྟོན་ཁྲོམ་སྐོར་ནང་བཞུགས་མཁན་ལ་ནི་ཉེས་ཆད་བཅད་པ་དེ་འདྲ་ཡོད་རེད་ཅེས་བྱ་འདི་ཚབས་ཆེན་ཞེ་དྲག་རེད་བོད་ནང་ལ་ངོ་རྒོལ་སྐབས་ཨ་ནེ་བཀག་ཉར་བྱས་པ་མང་ཆེ་བ་ནི་ཆབ་སྲིད་ཀྱི་ལངས་ཕྱོགས་ཐོག་ལ་ཨ་ནེ་བཙན་གནོན་བྱེད་ཅིག་ཡིན་པ་ལས་ངོ་རྒོལ་བས་ཨ་ནེ་དྲག་སྤྱོད་སྤེལ་ཡས་རེད་ཡང་ན་རྒྱུ་དངོས་ལ་གཏོར་བཤིག་བཏང་བ་དང་དེ་འདྲས་དང་འབྲེལ་བ་གང་ཡང་ཡོད་མ་རེད་གཙོ་བོ་ཆབ་སྲིད་ཐོག་གི་འདི་དང་རྐྱེན་བྱས་པ་ཞེས་པའི་དེ་འདྲ་ཆགས་བསྡད་ཡོད་རེད་རྒྱ་མིས་ངོས་འཛིན་འདྲ་པོ་དེ་འདྲ་བྱེད་ཀྱི་ཡོད་རེད་ཅེས་བྱ་འདི་འདྲས་གསུངས་བཞག། གོང་གི་དྲི་བ་ཞིག་ནང་ལ་ཡང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་མདོ་ལ་ཡང་བོད་མི་ཚོས་ཀྱིས་ཞི་བའི་ངོ་རྒོལ་ལས་འགུལ་བྱས་པའི་སྐབས་ལ་ཡང་རྒྱ་ནག་ཚོས་ཀྱིས་བརྗོད་པར་བྱས་ན་རྒྱ་ནག་ཉེན་རྟོག་པས་ཁོ་རང་ཚོ་རང་སྲུང་སྐྱོབ་ཆེད་ལ་ཡ་ཨ་ནི་བོད་མི་ཐོག་ལ་ཡ་སྲོག་ལ་ཉེན་ཁ་ཅན་གྱི་གོ་མཚོན་བེད་སྤྱོད་བཏང་བ་རེད་དེ་འདྲའི་རྒྱ་མི་ཁོང་ཚོས་བཤད་ཀྱི་ཡོད་རེད་འདི་ཐོག་ལ་ཡ་ད་ལྟ་གནད་དོན་དཔྱད་ཞིབ་པ་རོ་པེར་བོ་ནར་ཁོ་རང་གིས་ཉམས་ཞིབ་གནང་ནས་ག་རེ་གསུངས་འདུག་ལོ། གནད་དོན་དཔྱད་ཞིབ་པ་རོ་པེར་བོ་ནར་ཁོ་རང་གིས་གསུངས་ཡ་བྱས་པ་ཡིན་ན་ཉེན་རྟོག་པས་རང་སྲུང་ཆེད་དུ་ཡིན་ན་མི་སྲོག་གཅོད་པའི་ཨ་ནི་དྲག་ཤུགས་བེད་སྤྱོད་བྱེད་དགོས་བྱུང་ཡོད་པ་རེད་ཅེས་བྱས་ཨ་ནི་རྩོད་པ་དེ་ཁུངས་སྐྱེལ་བྱེད་ཡ་གི་དེ་བྱེད་ཀྱི་ཡོད་པ་རེད་དེ་ཁུངས་སྐྱེལ་བྱེད་ཁག་པོ་ཞིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་བཅུ་པའི་ངོ་རྒོལ་གྱི་རྗེས་ཀྱི་ཟླ་བ་དྲུག་གི་ནང་ལ་ཡིན་ན་རྒྱ་ནག་གཞུང་གི་ཉེན་རྟོག་པས་མེ་མདའ་གཏན་ནས་བརྒྱབ་མེད་ཅེས་བྱས་ཨ་ནི་མཐའ་སྐྱེལ་བྱེད་ཀྱི་ཡོད་རེད། ཁོང་ཚོས་ད་དུང་བོད་པས་ཉེན་རྟོག་པའི་ལག་ནས་མེ་མདའ་འཕྲོག་བྱས་ཡིན་ན་མི་ཚོགས་དཀྱིལ་ལ་མེ་མདའ་བརྒྱབ་པ་རེད་ཅེས་ཨུ་ཚུགས་མཐའ་སྐྱེལ་བཏང་གི་ཡོད་རེད།

གོང་དུ་ང་ནང་དུ་གསུངས་པ་བྱས་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་ཕྱི་ཟླ་བཅུ་པའི་གི་རྗེས་ལ་ཡ་ཟླ་བ་དྲུག་ཙམ་རིང་ག་ལ་རྒྱ་ནག་གི་དབང་འཛིན་པ་ཚོས་ཀྱི་བོད་ནང་ལ་ཡ་བོད་མི་ཚོའི་ཐོག་ལ་ཡ་ཁོང་ཚོས་ཀྱི་དྲག་ཤུགས་བེད་སྤྱོད་བྱས་མེད་ཟེར་ཁོང་ཚོས་ཀྱི་བཤད་པ་རེད་ད་འདིའི་རྗེས་ལ་ཡ་ད་ཁོང་ཚོས་ཀྱི་དངོས་སུ་ད་བོད་མི་ཚོ་ཐོག་ལ་ཡ་གོ་མཚོན་བེད་སྤྱོད་བཏང་ཡོད་དེ་འདྲས་ཅིག་གི་ཁོང་ཚོས་བཤད་པ་རེད་བཤད་དགོས་བྱུང་བ་རེད་དེ་འདྲས་ཅིག་གི་གནས་ཚུལ་ཞིག་འདུག་འདིའི་ཐོག་ལ་ཡ་གནད་དོན་དཔྱད་ཞིབ་པ་ད་ལྟ་རོ་བི་པ་ན་ཁོ་རང་གི་ལུང་འདྲེན་ཅིག་ག་རེ་གནང་གི་འདུག་ལོ།
དེའི་ཐོག་ལ་གནད་དོན་དཔྱད་ཞིབ་པ་རོ་བྷརཊ་བྷར་ནེཊ་ཁོ་རང་གིས་གསུང་བ་བྱས་པ་ཡིན་ན་བོད་པས་ཨ་ནི་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་དོན་རྐྱེན་དེ་དངོས་སུ་མཐོང་མཁན་ནུབ་ཕྱོགས་རྒྱལ་ཁབ་ཀྱི་ཡུལ་སྐོར་སྤྲོ་འཆམ་ཁག་གཅིག་གིས་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ཟླ་བ་གསུམ་པའི་ནང་མཉམ་འབྲེལ་རྒྱལ་ཚོགས་མདུན་ལ་དཔང་ཡིག་དང་འདྲ་པར་བཏོན་བྱས་ཡིན་ན་རྒྱ་ནག་གཞུང་གིས་གཞི་ནས་བོད་པར་མེ་མདའ་བརྒྱབ་མེད་ཅེས་པའི་སྐད་ཆ་དེ་མེད་པ་ཆགས་པ་རེད། བྱས་ཙང་ཉིན་རྗེས་མ་དེ་རྒྱ་ནག་གཞུང་གིས་རང་གི་ལངས་ཕྱོགས་ལ་འགྱུར་བ་སོང་ཁས་ལེན་མ་བྱས་པར་ཨ་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་ཟླ་བ་བཅུ་པའི་ཚེས་གཅིག་ཉིན་ཉེན་རྟོག་པས་ཡིན་ན་མཁའ་དབྱིངས་ལ་མེ་མདའ་མ་བརྒྱག་ཐབས་མེད་ཆགས་པ་རེད་མི་གསུམ་ལ་ཨ་ནི་མདེའུ་རྨས་སྐྱོན་ཕོག་བྱས་ཤི་བ་རེད་ཅེས་བྱས་ད་མཉམ་འབྲེལ་རྒྱལ་ཚོགས་མདུན་དུ་ཡ་སྙན་སེང་འདི་ཞུས་ཀྱང་འདིའི་རྗེས་ལ་ཡ་ནི་འདི་བསྐྱར་ཟློས་རབས་འགས་བྱས་ཡོད་མ་རེད་ཅེས་བྱས་ཁོང་གིས་འདི་གསུངས་འདུག། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་ལ་ཡ་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡ་བོད་མི་ཚོས་ཀྱི་ཞི་བའི་ངོ་རྒོལ་ལས་འགུལ་གནང་བའི་སྐབས་ལ་ཡ་རྒྱ་ནག་གི་སྤྱི་བདེ་མི་སྣ་ཚོ་ལ་ཡ་ཉེན་ཁ་དེ་འདྲ་འཕྲད་ཡོད་མེད་སྐོར་ལ་ཡ་གནད་དོན་དཔྱད་ཞིབ་པ་རོ་པི་བྷ་ནཱ་ཁོ་རང་ག་རེ་གསུངས་འདུག་ལོ། བོད་དོན་དཔྱད་ཞིབ་པ་རོ་བྷརཊ་བྷར་ནེཊ་ཁོ་རང་གསུངས་ཡ་བྱས་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་བཅུ་པའི་ཚེས་གཅིག་ཉིན་ལ་ཨ་ལྷ་སའི་ནང་ཉེན་རྟོག་པར་ཐད་ཀར་ཉེན་ཁ་འགས་འཕྲད་ཡོད་མ་རེད་གང་ཡིན་ཟེར་ན་ཉེན་རྟོག་མི་སྣ་ཨ་ནི་མི་ཚོགས་ཀྱི་ཕྱོགས་ཕྱིན་པ་མ་གཏོགས་ཁོང་ཚོ་རྡོ་གཞུ་མཁན་གྱིས་བརྙབ་ཡས་མེད་པའི་སར་བསྡད་དེ་ཅེས་སོགས་ངོ་རྒོལ་བའི་མི་ཚོགས་ཡིན་ན་ཨ་ནེ་ས་ཆ་གཅིག་ལ་བསྡད་ཡོད་པ་དང་ཨ་ནེ་ད་དུང་སྤྱི་བདེའི་མངགས་གཏོང་ཁང་ནང་ལ་ཡོད་པའི་ཉེན་རྟོག་པ་ཁ་ཤས་དེ་ཚོ་ཡིན་ན་ལྟག་སྒོ་བརྒྱུད་བྱས་ཨ་ནེ་ཕྱི་ལོགས་ཐོན་ཐུབ་པ་བྱུང་ཡོད་རེད་ཅེས་ཨ་ནེ་ཁོ་རང་དེས་གསུངས་ཤག།
དེ་ཚོ་བཙོན་པ་ལ་ཡ་རྔམ་སྟོན་ཁྲོམ་སྐོར་བ་མི་ཚོགས་ཚོས་ཀྱི་ཁོ་ཚོའི་གི་དམིགས་ཡུལ་དང་ཁོ་ཚོའི་དགོས་འདུན་དེ་ག་རེ་འདུག་ལོ། དེ་དུས་ཡིན་ན་རྔམ་སྟོན་ཁྲོམ་སྐོར་བྱེད་མཁན་མི་ཚོ་ཡིན་ན་ཨ་ནེ་དམིགས་ཡུལ་ག་རེ་ཡོད་རེད་ཟེར་ན་སྤྱི་བདེའི་མངགས་གཏོང་ཁང་ནང་ལ་བཅུག་ཡོད་པའི་ཨ་ནེ་བཙོན་པ་དེ་ཚོ་བཙོན་ཁང་ནས་ཨ་ནི་གཅིག་གི་གློད་གྲོལ་ཐོབ་ཡས་ཀྱི་དོན་དག་འདི་རེད། དེ་ལས་ཨ་ནི་གཞན་པའི་ངོ་རྒོལ་དེ་ཚོ་ས་གནས་གཞན་དུ་འགྲོ་ཡས་ཡང་ན་ཉེན་རྟོག་པར་ཕར་རྒོལ་བྱེད་ཐབས་གཏན་ནས་ཨ་ནི་བྱས་ཡོད་མ་རེད། ཨ་ཉེན་རྟོག་པས་ཨ་ནི་མེ་མདའ་ཤུགས་དྲག་གིས་ཨ་ནི་རྒྱག་སྒོ་བཙུགས་མ་ཐག་ལ་ཡིན་ན་ངོ་རྒོལ་བ་ཚོ་ཨ་ནི་ཁ་ཐོར་ཕྱིན་བྱས་ཡིན་ན་ཆུ་ཚོད་གསུམ་བཞི་རྗེས་ལ་ཡིན་ན་ཉེན་རྟོག་རུ་ཁག་མང་པོ་སྲང་ལམ་ཁག་ཏུ་ཨ་ནི་སྐོར་ཞིབ་བྱས་རེད་རང་ཁྱིམ་གྱི་ཕྱི་ལོགས་ལ་ལུས་མཁན་ཚོའི་ཐོག་ཨ་ནི་མུ་མཐུད་དེ་མེ་མདའ་ཤུགས་དྲག་གིས་བརྒྱབ་ནས་བསྡད་ཡོད་རེད་ཅེས་ཨ་ནི་ཁོ་རང་དེས་གསུངས་ཤག།
ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་སྤྱི་ཟླ་གསུམ་པའི་ཚེས་ལྔ་དང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གི་སྤྱི་ཟླ་གསུམ་པའི་ཚེས་ལྔ་ཉིན་གྱི་རྒྱ་མིའི་ཉེན་རྟོག་པས་མེ་མདའ་བརྒྱབ་པའི་གནས་ཚུལ་ཐོག་མ་དེ་བྱུང་བ་རེད་དེའི་ཐོག་ལ་ཡག་ད་གནད་དོན་དཔྱད་ཞིབ་པ་ཁོ་རང་གིས་འདི་བརྒྱབ་དགོས་རྒྱུ་མཚན་ག་རེ་རེད་གསུངས་འདུག་ལགས། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ཟླ་བ་གསུམ་པའི་ཚེས་པ་ལྔ་རེད་བརྒྱད་ཅུ་གྱ་དགུའི་ཟླ་བ་གསུམ་པའི་ཚེས་པ་ལྔ་ཁག་སོ་སོར་ངོ་རྒོལ་བས་ཨ་ནེ་རྡོ་གཅིག་རང་གཞུས་མ་ཐག་ལ་ཡིན་ན་ཉེན་རྟོག་པས་དེའི་ལན་ལ་ཨ་ནེ་མེ་མདའ་བརྒྱབ་ཡག་འགོ་བཙུགས་པ་རེད་དོན་དངོས་ཐོག་ལ་ཨ་ནེ་རྡོ་ཆུང་འདི་འདྲ་གཅིག་གིས་ཡིན་ན་ཉེན་རྟོག་པར་ཉེན་ཁ་ཆུང་ཆུང་གཅིག་ལས་མ་གཏོགས་བཟོ་གི་མེད་པ་དང་ཡང་ན་ཉེན་ཁ་རྩ་བ་ནས་བཟོས་ཡོད་མ་རེད། དེ་ཡིན་དུས་ཉེན་རྟོག་པས་ངོ་རྒོལ་བྱེད་མཁན་ཐོག་ལ་མེ་མདའ་བརྒྱབ་པ་དེ་ཚད་ལས་འདས་པའི་དྲག་ཤུགས་བེད་སྤྱོད་བྱས་པ་ཅིག་རེད་ཅེས་ཁོ་རང་འདི་གསུངས་ཤག། དེ་མ་ཟད་པ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ངམ་སྟོན་ཁྲོམ་སྐོར་སྐབས་ལ་ཡིན་ན་གཙུག་ལག་ཁང་གི་ཁང་མིག་གཅིག་ནང་ལ་རྒྱ་ནག་གཞུང་གི་འགོ་ཁྲིད་མང་པོ་ཞིག་ཉེན་གཡོལ་དུ་བསྡད་ཡོད་པ་དེའི་ནང་བོད་པ་གཅིག་གིས་འཛུལ་ཐབས་བྱས་པར་བརྟེན་བྱས་ཡིན་ན་ཁོང་ལ་མེ་མདའ་བརྒྱབ་བྱས་བོད་པ་དེ་སྐབས་དེ་དུས་བསད་ཡོད་རེད། དོན་རྐྱེན་དེའི་ནང་ཉེན་རྟོག་པར་ཚབས་ཆེའི་ཉེན་ཁ་ཡོད་པའི་མཐོང་སྣང་བྱུང་ཡོད་མདོག་ཁ་བ་རེད། ཡིན་ནའི་ཨ་ནི། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཟླ་བ་གསུམ་པའི་ཚེས་པ་ལྔའི་རྗེས་ཀྱི་ཉིན་གསུམ་རིང་ལ་ཡིན་ན་ཉེན་རྟོག་པས་མེ་མདའ་བརྒྱབ་པའི་སྐོར་གླེང་སྐབས་འཁྲུག་རྐྱེན་སློང་མཁན་མེད་པས་ཡིན་ནའི་མི་མང་ཨ་ནི་དྲག་ཆས་ཉེན་རྟོག་པས་ལྷ་ས་གྲོང་ཁུལ་རྙིང་པའི་སྲང་ལམ་ཁག་ཏུ་གང་བྱུང་མེ་མདའ་བརྒྱབ་བྱས་ཨ་ནི་དཔུང་ངོམ་བྱས་ཡ་རེད། དེ་བཞིན་དུ་ཨ་ནི་དགེ་འདུན་པ་གཉིས་ཐོག་ལ་ཡིན་ན་ཆིག་སྟོང་དགུ་བརྒྱ་གྱ་བརྒྱད་ལོའི་ཟླ་བ་བཅུ་གཉིས་པའི་ཚེས་པ་བཅུ་ཉིན་བོད་ནང་བཀག་སྡོམ་བྱས་པའི་ཨམ་བོད་ཀྱི་རྒྱལ་དར་གྲོང་ཁྱེར་ཀུན་ལ་རྒྱལ་དར་འཕྱར་བྱས་དེ་འདྲ་བྱས་པའི་སྐབས་ལ་ཡིན་ན་ཉེན་རྟོག་པས་ལས་རོགས་ཁོ་གཉིས་ལ་ནི་ཧ་ཅང་ཐག་ཉེ་ས་ནས་མེ་མདའ་བརྒྱབ་བྱས་ཨ་ནི་བསད་བྱས་དེ་འདྲ་བྱུང་ཡོད་རེད་ཟེར་ཨ་ནི་དངོས་སུ་མཐོང་མཁན་དཔང་མིས་བཤད་པའི་སྐད་ཆ་བལྟས་པ་ཡིན་ན་དོན་རྐྱེན་དེ་ཚོ་ཚང་མའི་ཐོག་ལ་ཉེན་རྟོག་པས་རང་སྲུང་ཆེད་དུ་མེ་མདའ་བརྒྱབ་ཡས་རེད་ཡང་ན་བཀའ་རྒྱ་སྤྲད་མེད་ནའང་ཉེན་རྟོག་པས་མེ་མདའ་བརྒྱབ་པའི་སྐད་ཆ་བཤད་པ་དེ་ཚོ་ཡིན་ན་ཨ་ནི་གཅིག་གཞི་འཛིན་ས་འགྲུབ་ཀྱི་ཡོད་མ་རེད་ཅེས་བྱས་ཨ་ནི་ཁོ་རང་འདི་གསུངས་ཤག།
ད་ལྟ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་སྤྱི་ཟླ་གསུམ་པའི་ནང་ལ་ཡག་བོད་མི་ཚོས་ཞི་བའི་ངོ་རྒོལ་གནང་བའི་སྐབས་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་ཡག་རྒྱ་ནག་གིས་བརྙན་ཐུང་གཅིག་པར་ལེན་བྱས་སོང་འདིའི་ཐོག་ལ་ཡག་ཁོང་ཚོའི་གཞུང་འབྲེལ་ཐོག་ནས་ཁོང་ཚོས་ག་རེ་བརྗོད་ཀྱི་ཡོད་ན་རྒྱ་ནག་གཞུང་གིས། དེའི་ཐོག་ལ་གནད་དོན་དཔྱད་ཞིབ་པ་ད Robert Barnett ཁོ་རང་གིས་གསུངས་ཡ་ལྟར་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་གྱ་བརྒྱད་ལོའི་ཟླ་བ་གསུམ་པའི་ངོ་རྒོལ་གྱི་བརྙན་པར་དེ་ཚོའི་ནང་ལ་ངོ་རྒོལ་མཚམས་འཇོག་བྱས་ནས་དུས་ཡུན་རིང་པོ་སོང་བའི་རྗེས་ལ་ཡིན་ན་གྲྭ་པས

དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་རེད་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ཅོ Robert Barnett ཁོ་རང་གིས་དེ་འདྲ་བྱེད་ཅེས་གསུངས་ཤག། ལེ་ཚན་དེ་ད་དེ་གར་མཚམས་འཇོག་ཞུ་ཡག་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་ཟིང་ཆའི་སྐབས་འཛིན་བཟུང་བྱས་པའི་གི་བུད་མེད་ཚོའི་གི་ནང་ལ་ཡག་ཨ་ནི་ག་ཚོད་གློད་བཀྲོལ་བཏང་ཡོད་མེད་རེད་དེ་མིན་སྤྱི་བཏང་གི་བཙོན་ཁང་ནང་ལ་ཡག་ཁོང་ཚོ་ཡོད་པའི་སྒང་ལ་ཉེས་རྡུང་བཏང་ཡག་རེད་དེ་དང་འབྲེལ་བའི་ཐོག་ནས་ཡག་ཨ་ནི་གཅིག་ཟིང་ཆ་སློང་མཁན་ལ་བརྗོད་པའི་རྒྱ་ནག་གིས་ཨ་ནི་བུད་མེད་རྣམས་སྲོག་ཐོག་བཏང་ཡོད་མེད་སྐོར་དེ་ཚོའི་སྐོར་ལ་ཡག་ང་ཚོས་གླེང་མོལ་མུ་མཐུད་ནས་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་བོད་དོན་དར་རྒྱས་ཀྱི་ལས་རིམ་གསན་པར་ཐུགས་རྗེ་ཆེ།